གཉིས་པ་ནི་ཤིང་མ་ཡིན་ལས་ལོག་པར་སྣང་བ་དེ་ཉིད་བརྡ་ཡི་ཡུལ་དུ་ཕྱོགས་གླང་གིས་རབ་ཏུ་བཤད་དེ། ད་དེ་རེད། ཡོད་ཀྱི་ཀུན་དུ་གར་སློབ་དཔོན་ཕྱོགས་གླང་གི་བཞེད་པ་ཡིན་པར་བསྟན་ཟིན་བརྗོད་པའོ། དེ་ཉིད་སློབ་དཔོན་ཕྱོགས་གླང་གི་བཞེད་པ་ཡིན་པར་བསྟན་ཟིན་ག་རེ་ཟེར། གཞན་སེལ་བརྡ་ཡི་ཡུལ་ཡིན་པ་དེ་སློབ་དཔོན་ཕྱོགས་གླང་གིས་བཞེད་ཀྱི་བ་རེད། འོ་དུག་ཟེར། དེ་འདྲ་ག་རེ་ཟེར་ན་ཡག་གི་རྟགས་དེ་ན་ཟེར་གྱི་འདུག་བ། ག་རེ་ཟེར་གཞུང་འདིའི་དོན་ངན་སོང་གི་སྙིང་པོ་ཅན་ཡིན་ན་ཕྱོགས་གླང་གི་གཞུང་དང་འགྲིག་གི་མི་འདུག་ཟེར་དུས་ཙང་ནས་སློབ་དཔོན་ཕྱོགས་གླང་གིས་གཞན་སེལ་བརྡའི་ཡུལ་དུ་བསྟན་མི་འདུག་མདོག་མདོག་ཟེར་རྟགས་སུ་བཏང་གི་བ་རེད་བར་སྣང་དུས་ཀྱི

བློ་ཡི་གཞན་སེལ་དེ་སླེབས་པ་ད་དེ་ལ། བློ་ཡི་གཞན་སེལ་གོ་སླེབས་པ་ཕྱོགས་གླང་གིས་རབ་ཏུ་བཤད་དེ། ཨོ། ཐུགས་རྗེས་ད་དེ་ཡིན་པ་རེད། དོན་གཞན་ལས་བཟློག་པ་ཡི་དངོས་པོ་དེའི་ཆ་འགའ་ཞིག་ཨོ་རྟོགས་པར་འགྱུར་ཞེས་ཀྱང་བཤད་པའི་ཕྱིར་རོ། ད་དེ་སློབ་དཔོན་ཕྱོགས་གླང་གི་ཀུན་བཏུས་ཀྱི་ཚིག་ཡིན་པ་རེད། ད་དེའི་ཚིག་འདི་ཚིག་ཟུར་གཅིག་དང་རྩ་བ་གོ་ན་སླེབས་བསྡད་པ་རེད།

དོན་གཞན་སེལ་བར་བྱེད་ཅིང་རང་གི་དོན་བརྗོད་པར་བྱེད་དོ་ཞེས་སོ། ད་དེ་ན་ཀུན་བཏུས་ཀྱི་ལུང་གསུམ་ཡར་ལུང་གསུམ་གྱི་ནང་ནས་ལུང་དང་པོ་དེ་རྩ་བའི་ཚིག་ཟིན་པ་དང་གཤམ་མ་གཉིས་པོ་དེ་རྩ་བའི་ཚིག་ཟིན་གྱི་མེད་པ་རེད། འོ་ཐུགས་ཆེ། དོན་དག་ལ་འདི་ལུང་གསུམ་པོ་འདི་ག་རེ་ལབ་དགོས་རེད་ཟེར་ན། རྗོད་བྱེད་ཀྱི་སྒྲ་ཡིན་ཕྱིན་ཆད་ལ། གཞན་སེལ་ཡུལ་ད་ཡུལ་དུ་བྱེད་པའི་སྒྲ་སྦྱར་བས་ཁྱབ་པ་དེ་བསྟན་གྱི་བ་ཡིན་པ་རེད། འོ་ཐུགས་ཆེ། དེ་ནས་འབྲེལ་ཡོད་ནས་སེལ་བར་བྱེད་དོ་ཞེས་སོགས་སོ། རྩ་བའི་དངོས་སུ་བཀོད་པའི་གཞུང་དེས་རྩ་བའི་དངོས་སུ་བཀོད་པའི་གཞུང་དེས་ཟེར་ནས་ཡི་གེ་དེ་དོན་གཞན་ལས་བཟློག་པ་ཡི་དངོས་པོ་དེའི་ཆ་འགའ་ཞིག་རྟོགས་པར་འགྱུར་ཞེས་པའི་ཡི་གེ་དེ་རེད། རྩ་བའི་དང་པོ་དང་པོ་ལུང་གསུམ་གྱི་ནང་དང་པོ་ཞིག་ཏུའོ། འདིའི་དངོས་པོ་དེའི་ཆ་འགའ་ཞིག་ཟེར་གྱི་བ་རེད་གོ། ཅེས་རྩ་བའི་དངོས་སུ་བཀོད་པའི་གཞུང་དེས་ཤིང་མ་ཡིན་ལས་ལོག་པར་སྣང་བའི་ཤིང་གི་དངོས་པོ་དེ། དེའི་ཆ། ཤིང་མ་ཡིན་ལས་ལོག་པ་རྟོགས་པའི་སྒོ་ནས་རྟོགས་པ་བསྟན་ལ། ཤིང་མ་ཡིན་ལས་ལོག་པ་རྟོགས་པའི་སྒོ་ནས། འོ་དེ་ཉིད་རྟོགས་པ་བསྟན་ལ། དེ་ག་རེ་ཟེར་ན་ཤིང་དུ་རྟོགས་པ་བསྟན་ལ། རེད་བ། གཞི་གང་ཡང་རུང་བ་ཅིག་ནི། དངོས་སུ་བཀོད་པའི་གཞུང་དེས་ཅིག་ཤིང་མ་ཡིན་ལས་ལོག་པར་སྣང་བའི་ཤིང་གི་དངོས་པོ་དེ་ཟེར་དེ་ད་ཙན་དན་ལྟ་བུར་གཅིག་བྱ། འོ། དེའི་ཆ། དེའི་ཆ་ཤིང་མ་ཡིན་ལས་ལོག་པ་རྟོགས་པའི་སྒོ་ནས་དེ་ལྟ་བུའི་ཙན་དན་དེ་ཉིད་ཤིང་མ་ཡིན་ལས་ལོག་པ་གོ་རྟོགས་པའི་སྒོ་ནས་ཤིང་དུ་རྟོགས་པར་བསྟན་ལ། རེད་བ། ཤིང་མ་ལས་ལོག་པར་རྟོགས་པའི་སྒོ་ནས་ཤིང་མ་ཡིན་ལས་ལོག་པར་རྟོགས་པའི་སྒོ་ནས་ཤིང་དུ་རྟོགས་སྟངས་ཅིག་རེད་བ། འོ་དེ་བསྟན་ལ། ལུང་གཉིས་པས་ད་དེ་གོ་རྩ་བས་ཟིན་པའི་དངོས་ཟིན་པའི་ཚིག་ལུང་འདི་བྱས་ད་ལུང་གཉིས་པ་དེ་ག་རེ་ཟེར་ན་འདི་འདུག་བ། སྒྲས་ནི། དོན་གཞན་ལས་བཟློག་པ་ཡི་ཁྱད་པར་དུ་བྱས་པའི་དངོས་པོ། པོ། དག་ཁོ་ན་བརྗོད་དོ་ཞེས་པའི་ཚིག་ཅིག་འདུག་བ་འོ་དེའི་ལུང་འདི་ག་རེ་བསྟན་པ་རེད་ཟེར་ན། ལུང་གཉིས་པས་ཤིང་མ་ཡིན་བཀག་པ། ཤིང་མ། ལུང་གཉིས་པས་ཤིང་མ་ཡིན་བཀག་པས་ཁྱད་པར་དུ་བྱས་པའི་སྒོ་ནས། རྟོགས་པ་བསྟན། ཟེར་ཏེ་ག་རེ་ཟེར་ན། ཤིང་གི་སྟེང་དུ། ཤིང་མ་ཡིན་བཀག་པའི་སྒོ་ནས་བཀག་པས་ཁྱད་པར་དུ་བྱས་པའི་སྒོ་ནས་ཤིང་རྟོགས་པ་བསྟན། ས་དེ་རེ་ད་དེ་བྱིན། ད་ཙི་ད་བས་བྱིན་དེ་བྱེད་ནི། ཤིང་ལ་ཤིང་མ་ཡིན་པ་གོ་མེད་ཤིང་ལ་ཤིང་མ་ཡིན་པ་མེད་པ་ཁོ་རྟོགས་པའི་སྒོ་ནས་ཤིང་རྟོགས་པ་རེད། རེད་པ་ལྟག་མ་ཡི་ག་རེ་རེད། ཤིང་མ་ཡིན་ལས་ལོག་པར་སྣང་བའི་སྒོ་ནས་རྟོགས་པ་རེད། གཤམ་མ་དེ། ཤིང་གི་སྟེང་དུ་ཤིང་མ་ཡིན་བཀག་པའི་སྒོ་ནས་རྟོགས་པ་རེད། འོ་ཐུག་ཆེ། ད་གསུམ་པ་འདི་གི་དེ་གར་རེ་གོ་གསུམ་པ་དེ་དེ་འདུག་དེ་ནི་སྒྲ་དང་དོན་གཞན་སེལ་བར་བྱེད་ཅིང་རང་གི་དོན་རྗོད་པར་བྱེད་དོ་ཞེས་པའི་ཚིག་འདིར། འོ་དེ་སེམས་དེ་ན་སེལ་འཇུག་ཡིན་པ་ཐག་ཆོད་ཚར་སོང་ང་ཟེར་ལབ་ནས་འོ་དེ་བསྟན་པ་རེད་ཅེས། དེ་སྲིད་དུས་ད་ལྟ་ག་རེ་སོང་ཡག་གི་དེ་ནི་ལྟག་མ་དེ་ལ་དེ་ཡིན་པ་རེད་ལུང་དང་པོ་འདི་གིས་དངོས་པོ་དེའི་ཆ་འགའ་ཞིག་རྟོགས་པར་འགྱུར་རོ་ཟེར་དེ་གིས་ཤིང་མ་ཡིན་ལས་ལོག་པར་སྣང་བ་བློའི་གཞན་སེལ་དེ་དངོས་ཡུལ་དུ་བྱེད་པའི་སྒོ་ནས་ཤིང་རྟོགས་པ་བསྟན། ལུང་གཉིས་པ་དེ་གིས་ནི་གར་དང་སྒྲས་ནི་དོན་གཞན་ལྡོག་པ་ལས་ཁྱད་པར་དུ་བྱས་པའི་དངོས་པོ། གར་དང་དག་ཁོ་ན་བརྗོད་དོ་ཞེས་པའི་མདོ་དེ་མདོ་ཟེར་མ་རེད། ཚིག་དེ་གིས་ག་རེ་བསྟན་པ་རེད་ཟེར་ན་ཤིང་གི་སྟེང་དུ་ཤིང་མ་ཡིན་བཀག་པའི་སྒོ་ནས་ཤིང་རྟོགས་པ་རེད། དེའི་ཚེ་ད་ཤིང། གར། མེད་དགག་གི་གཞན་སེལ་དེ་ཡུལ་དུ་བྱས་པའི་སྒོ་ནས་ཤིང་རྟོགས་པ་རེད། ལྟག་མ་ཡིན། བློའི་གཞན་སེལ་དེ་དངོས་ཡུལ་དུ་བྱས་པའི་སྒོ་ནས་དངོས་གཞན་སེལ་ཡུལ་དུ་བྱེད། ད་གོ་ཡུལ་དུ་བྱེད་མ་བྱེད་གཞལ་བྱ་ལ་བྱེད་ཀྱི་མ་རེད་པ་རྟོགས་རྟོགས་ཀྱི་མ་རེད་པ།

གསུམ་པས་དེ་ཡི་དེ་ན་སེལ་འཇུག་དང་བཞི་ལྟར་སློབ་དཔོན་ཕྱོགས་གླང་གི་ལུང་གསུམ་བྱས་ཀུན་བཏུས་ཀྱི་ལུང་གསུམ་བྱས་ཀུན་བཏུས་ལུང་གསུམ་གྱི་ནང་ནས་ལུང་དང་པོ་དེ། རྣམ་འགྲེལ་རྩ་བ་རང་ནང་ཚིག་བཀོད་ཡོད་པ་བྱས་པ། ད་ལྟའི་དོན་བཤད་ཡོང་དོན་རྩ་ལུང་གི་ད་གང་ལྟར་བྱས་ལུང་དང་པོ་དེ་ག་རེ་སྒྲུབ་དགོས་འདུག། ཤིང་འཛིན་རྟོག་པ་ལྟ་བུ་ལ་སྦྱར་སོང་ན་ཤིང་འཛིན་རྟོག་པ་ལ་ཤིང་མ་ཡིན་པ་ལས་ལོག་པར་སྣང་བ་དེ་ནི་ག་རེ་བྱེད་ཀྱི་འདུག་ཡུལ་དུ་བྱས་ནས་ནི་ཤིང་འཛིན། རེད་བྱས། གཉིས་པ་དེ། ཤིང་གི་སྟེང་དུ་ཤིང་མ་ཡིན་པ་ཁོ་བོ་བཀག་ནས་ཤིང་འཛིན་པ་རེད། འོ། ད་དེ་ཡིན་ད་དེ་གཉིས་ག་རེ་བྱས་སོང། ལས་ཀ་དེ་གཉིས་བྱེད་དུས་ག་རེ་བྱས་འགྲོ། ཤིང་གི་སྟེང་དུ་ཤིང་མ་ཡིན་པ་ཕར་བཀག་ནས་ཤིང་འཛིན་སོང་ན་དེ་ནི་དེ་མ་ཡིན་རྣམ་པར་བཅད་པའི་སྒོ་ནས་འཛིན་འཛིན་པར་དེ་ནི་གཞན་སེལ་ཆགས་འགྲོ། དེ་ཤིང་མ་ཡིན་པ་ལས་ལོག་པར་སྣང་བ་ཁོ་ག་རང་གི་གཟུང་ཡུལ་དུ་བྱས་ནས། གཟུང་ཡུལ་རེད་རེད་གཟུང་ཡུལ་དུ་བྱས་ནས་འཛིན་ཡོང་དུས། ཁོ་རྟོག་པ་རེད་ཚར།